ངོས་ཀྱི་ཡུལ་དང་ངོས་ཀྱི་མི་དམངས། ལེའུ་ལྔ་པ། བཙན་འཛུལ། ང་སློབ་གཉེར་བྱེད་སྐབས་ཕྱི་ལོ་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བརྒྱད་ལོར་ཡུལ་ནང་རྒྱ་མི་གུང་ཁྲན་གྱི་སོ་པ་ཡོད་པ་གཞུང་ནས་ཤེས་རྟོགས་བྱུང། ཁོང་ཚོ་ནི་ང་ཚོའི་དམག་ཤུགས་ཆེ་ཆུང་དང་ཕྱི་རྒྱལ་ནས་དྲག་པོའི་རོགས་རམ་ཡོད་མེད་ལྟ་བའི་ཆེད་ཡོང་བ་རེད། ཁོང་ཚོས་ཤེས་དགོས་པ་རྣམས་རྙེད་ཐོག་ལ་དཀའ་ངལ་བྱུང་ཡོད་ཀྱི་མ་རེད། ངས་ཤེས་རྟོགས་ལ་དྲག་པོའི་རོགས་རམ་ལེན་རྒྱུ་ལྟ་ཅི། སྐབས་དེར་བོད་ནང་ཕྱི་རྒྱལ་མི་རིགས་དྲུག་ལས་མེད། ཡེ་ཤུའི་ཆོས་སྤེལ་མཁན་གཅིག་དང། ང་ཚོའི་གཞུང་ནས་རླུང་འཕྲིན་ལས་ཀ་སྤྲད་པ་གཉིས་བཅས་ཁོང་གསུམ་དབྱིན་ཇི་དང། གཞན་གསུམ་གྱི་ནང་ནས་གཉིས་ནི Austrian ཡིན། གཅིག་ནི་རུ་སུ་དཀར་པོ་རེད། ཁོང་གསུམ་རྒྱ་གར་གྱི་དབྱིན་ཇིའི་བཙོན་ཁང་ནས་བྲོས་བྱོལ་དུ་ཡོང་བ་རེད། ཁོང་ཚོ་ཚང་མས་དྲག་པོའི་ལས་དོན་གང་ཡང་བྱས་ཡོད་པ་མིན། ང་ཚོའི་འགོ་དམག་ཡོངས་རྫོགས་བསྡོམས་ན་བརྒྱད་སྟོང་ལྔ་བརྒྱ་ཙམ་ལས་མེད། མེ་མདའ་རིང་མདའ་ནི་ཚང་མར་འདེང་ལྷག་ཙམ་ཡོད། མོ་ཏར་ཆེ་ཆུང་ཉིས་བརྒྱ་ལྔ་བཅུ་དང། མི་ཤིན་གན་དང་འཁོར་ལོ་ཅན་སོགས་ཉིས་བརྒྱ་སྐོར། རིགས་མི་འདྲ་བ་གཞན་དག་ལྔ་བཅུ་སྐོར་བྱས་པ་འགའ་ཤས་ཡོད། དམག་མིའི་ལས་དོན་ནི་ངས་གོང་བརྗོད་ལྟར་བཀའ་འཁྲོལ་མེད་པའི་མི་སྣ་འགོག་སྲུང་དང་སྐོར་བྱ་བའི་དོན་དུ་རེད། དེང་དུས་ཀྱི་དམག་འཁྲུག་རྒྱག་ཐུབ་པ་གང་ཡང་མེད། ཉེན་ཁའི་རྟགས་མཚན་དང་པོའི་རྗེས་རིང་མིན་བོད་ཀྱི་ཤར་ཕྱོགས་ས་ཁུལ་ནས་གནས་ཚུལ་གལ་ཆེ་ཉེན་ཁ་ཅན་འབྱོར་གྱི་ཡོད་པ་རེད། བོད་ཤར་ཕྱོགས་སྤྱི་ཁྱབ་ལྷ་ཀླུ་ས་མཚམས་ཀྱི་ཉེ་འཁོར་ཆབ་མདོར་ཡོད། ཁོང་དང་མཉམ་དུ་རླུང་འཕྲིན་ལས་བྱེད་ཨིན་ཇི་གཅིག་ཡོད་ཅིང། མི་གཞན་དག་ལྷ་སར་ཡོད་པ་རེད། རྒྱ་མིའི་དམག་དཔུང་ཆེན་པོ་ཤར་ཕྱོགས་ས་ཁུལ་དུ་གསོག་འབྱོར་ཡོད་པའི་གནས་ཚུལ་གསང་ཏར་རླུང་འཕྲིན་ནས་བརྗོད་ཀྱི་ཡོད་པ་དང། ཁོང་ཚོས་ང་ཚོར་རྒོལ་འཛིང་བྱེད་རྒྱུའི་འཇིགས་སྣང་སྟོན་པ་གསལ་པོ་མཐོང་གི་ཡོད་པ་རེད། ཛ་དྲག་གི་གསར་འགྱུར་དེ་བཀའ་ཤག་ཏུ་འབྱོར་ཚེ་ཚོགས་ཆེན་ཚོགས་འདུ་ཞིག་འཚོགས་འདུག་སྐབས་དེར་བོད་ཤར་ཕྱོགས་སུ་དེ་སྔའི་དུས་རབས་མང་པོའི་ནང་བྱུང་མ་མྱོང་བའི་ཉེན་ཁ་ཆེན་པོ་ཞིག་ལྷགས་པ་དང། རྒྱ་ནག་དམར་ཤོག་གིས་རྒྱ་ནག་དབང་སྟེ་ཡུལ་དེར་མི་རབས་མང་པོར་མ་བྱུང་བའི་ཤུགས་དང་ཆིག་སྒྲིལ་བྱུང་ཞིང། དེར་བརྟེན་ང་ཚོར་བྱུང་བའི་ཉེན་ཁ་དེ་ནུས་ཤུགས་ཆེ་བ་མ་ཟད་རྣམ་པ་མི་འདྲ་བ་ཞིག་ཀྱང་རེད། སྔ་དུས་ང་ཚོ་ཡུལ་ཕན་ཚུན་ལ་རྒྱུན་དུ་ཆོས་ཀྱི་མཐུན་འབྲེལ་ཡོད་ན་ཡང་ད་ཆ་ང་ཚོར་དྲག་པོའི་དབང་ཤུགས་འོག་ཏུ་ཚུད་ཉེན་ཡོད་པས་མ་ཚད་དངོས་གཙོར་ལྟ་བའི་དབང་ཤུགས་འོག་ཏུའང་ཚུད་ཉེན་ཡོད་པ་རེད། ང་ཚོ་བོད་མིའི་ཤེས་ཚོད་ལྟར་བྱས་ན་གནས་ཚུལ་དེ་ལ་ནམ་ཡང་འདོད་བབ་ཡོད་པ་མིན། ཚོགས་ཆེན་ནས་བོད་སྲུང་སྐྱོབ་ཀྱི་ཆེད་དུ་རྒྱ་མིར་དངོས་སུ་འཐབ་འཛིང་བྱེད་དགོས་ན་མི་འབོར་དང་གོ་ལག་གང་ས་ནས་འདེང་ཐབས་མེད་པར་བརྟེན་རྒྱ་དམར་བཀག་འགོག་ཕྱིས་སྐྱོན་མེད་པ་ཡོང་ཆེད་རྒྱལ་ཁབ་གཞན་དག་ལ་ཛ་དྲག་གི་སྙན་ཞུ་འབུལ་རྒྱུར་མོས་ཐག་བཅད་དེ། ཨིན་ཇི་དང་ཨ་རི་རྒྱ་གར་བལ་ཡུལ་བཅས་པར་རོགས་རམ་ཞུ་དགོས་ཆེད་སྐུ་ཚབ་ཚོ་ཁག་ཞིག་བསྐོས་ཐོག། སྐུ་ཚབ་ཚོ་ལྷ་ས་ནས་མ་ཐོན་གོང་རྒྱལ་ཁབ་དེ་ཚོའི་གཞུང་ལ་ང་ཚོའི་རང་དབང་རང་བཙན་ལ་ཉེན་ཁ་ཡོད་པ་དང་སྐུ་ཚབ་གཏོང་འདོད་ཡོད་པའི་སྐོར་ཏར་བཏང་བ་ལ་བློ་ཕམ་འོས་པའི་ཏར་ལན་འབྱོར་འདུག་ཨིན་གཞུང་ནས་རྒྱ་གར་ལ་རང་བཙན་སྤྲད་ཟིན་པར་བརྟེན་བོད་ཀྱི་ས་ཆའི་ཆགས་བབ་དང་བཅས་རོགས་རམ་བྱེད་ཐབས་དཀའ་ཡང། བོད་མི་ཚོར་སེམས་གསོ་གཏིང་ཟབ་ཡོད་ཚུལ་བརྗོད་ཅིང། ཨ་རིའི་གཞུང་ནས་ཀྱང་ལན་འདེབས་ཕྱོགས་མཐུན་བྱས་ཏེ་ང་ཚོའི་སྐུ་ཚབ་དང་ལེན་བྱས་མི་འདུག་རྒྱ་གར་གཞུང་ནས་ང་ཚོར་སློབ་སྟོན་བྱས་ཟེར་དུས་རྒྱ་གར་གཞུང་ནས་དྲག་པོས་རོགས་རམ་བྱེད་མི་ཐུབ་པ་གསལ་པོར་བརྗོད་པ་དང། མཚོན་ཆ་བཟུང་སྟེ་འགོག་ཐབས་མ་ཡིན་པར་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་བཞི་སིམ་ལའི་ཆིངས་དོན་རྩ་འཛིན་གྱིས་ཞི་གྲོས་བྱས་ན་ལེགས་ཚུལ་བརྗོད་སྟབས་དྲག་པོའི་ཆ་ནས་ང་ཚོ་གཅིག་པུར་གནས་པ་ཤེས་རྟོགས་བྱུང། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ལོར་ཞབས་པད་ལྷ་ཀླུ་བ་བོད་ཤར་ཕྱོགས་སྤྱི་ཁྱབ་པའི་ལོ་དུས་རྫོགས་ཤིང་གནས་ཚུལ་ཛ་དྲག་ཅན་དེ་འདྲའི་སྐབས་ལྷ་ཀླུའི་ཚབ་ཏུ་ཞབས་པད་ང་ཕོད་ངག་དབང་འཇིགས་མེད་བཏང་སྟེ་ང་ཕོད་ལྷ་ས་ནས་བོད་ཤར་ཕྱོགས་སུ་ཐོན་པ་དང། བཀའ་ཤག་ནས་གནས་ཚུལ་ཛ་དྲག་ཅན་ལ་བརྟེན་ལྷ་ཀླུ་ཡང་ང་ཕོད་དང་ཁུར་མཉམ་ལེན་གྱིས་སྡོད་དགོས་གནས་ཚུལ་བཏང་ཞིང། རིང་པོར་མ་སོང་བར་ང་ཕོད་ནས་འགན་འཁུར་ཚང་མ་ཐུབ་ཚུལ་བརྗོད་པར་བརྟེན་ལྷ་ཀླུ་ཕྱིར་ལོག་བྱས། དེའི་རྗེས་ང་ཚོར་བརྡ་སྤྲོད་གང་ཡང་མ་བྱས་པར་གློ་བུར་ཞིག་ལ་རྒྱ་དམར་གྱི་དཔུང་དམག་བོད་དུ་བཙན་འཛུལ་བྱས་པ་རེད། དུས་ཡུན་ཐུང་ངུ་ཞིག་རིང་ས་ཁུལ་ཁ་ཤས་སུ་བོད་དམག་ལ་ཁམས་རིགས་དྭང་བླངས་པའི་རོགས་རམ་གྱིས་རྒྱ་མིར་འཐབ་འཛིང་བྱེད་པར་རྒྱལ་ཁ་ཕྲན་བུ་ཐོབ་ན་ཡང་དམག་མི་མང་ཉུང་ཤོར་ཏེ་ཕམ་ཉེས་དབང་མེད་དུ་བྱུང། སྤྱི་ཁྱབ་གསར་རྙིང་བརྗེས་པ་དེས་ཀྱང་སྲིད་བྱུས་འཁྲུག་ཟིང་དུ་གྱུར་བ་མ་ཟད། ང་ཕོད་ཀྱི་ལས་ཁང་ཆབ་མདོ་ནས་ནུབ་ཕྱོགས་སུ་སྤོས་ཤིང་ཆབ་མདོའི་གོ་མཛོད་མེར་སྲེག་བྱས་འདུག་སྐབས་དེར་ཁོང་ཚོ་ཕྱིར་བྲོས་བྱས་པ་དེར་ཕལ་ཆེར་དགེ་མཚན་བྱུང་མེད་ཅིང་ནང་ཁུལ་གྱི་འབྲེལ་བ་ཆད་པ་དང། རྒྱ་དམག་རྣམས་ང་ཕོད་ཀྱི་ཉེ་འཁོར་དུ་འགྲིམ་འགྲུལ་མྱུར་བདེར་ཕྱིན་ཏེ་ང་ཕོད་དང་བོད་དམག་མང་པོ་མགོ་སྒུར་བྱ་དགོས་བྱུང། རྒྱ་མིས་ཆབ་མདོའི་རླུང་འཕྲིན་ཁང་དང་གཏོང་མི་དགེ་རྒན་དབྱིན་ཇིའི་མི་དེ་འཛིན་བཟུང་བྱས་པར་བརྟེན་དུས་ཡུན་གང་ཙམ་རིང་གནས་ཚུལ་གང་ཡང་འབྱོར་མ་ཐུབ། དེའི་རྗེས་རྒྱ་མིའི་དམག་དཔོན་གྱི་བློ་མོས་ཐོག་ང་ཕོད་ནས་དཔོན་རིགས་གཉིས་ལྷ་སར་བཏང་འབྱོར་བྱུང་དོན་དུ། ང་ཕོད་བཙོན་པ་ཡིན་ལུགས་དང་ཞི་མོལ་བྱེད་པའི་དབང་ཆ་དགོས་ཚུལ། རྒྱ་མིའི་དམག་དཔོན་ནས་ད་ལྟའི་ས་གནས་ལས་བརྒལ་བའི་དབང་འཛིན་མི་བྱེད་པའི་ཁས་ལེན་བྱུང་ཚུལ་བཅས་ཡོད་པ་རེད། བོད་ཤར་ཕྱོགས་སུ་གནས་ཚུལ་ཛ་དྲག་ཅན་ཤིན་ཏུ་སྡུག་པོ་དེ་ལྟར་ཡོང་སྐབས་ལྷ་སར་བོད་གཞུང་ནས་ལྷ་དང་བླ་མ་ཆེ་ཁག་ཚོར་སློབ་སྟོན་ཞུས་ཏེ། ཁོང་ཚོའི་བསླབ་བྱའི་ལམ་སྟོན་གྱིས་བཀའ་ཤག་ནས་བོད་ཀྱི་འགན་དབང་ཕྲན་ནས་འཛིན་དགོས་བརྗོད་བྱུང། ལྷ་བླས་ལུང་བསྐུལ་དེ་ལྟར་བྱས་ན་ཡང་སྐབས་དེར་ང་ལོ་བཅུ་དྲུག་ལས་མ་སོན་ཞིང་ཆོས་ཀྱི་སློབ་གཉེར་བྱ་རྒྱུ་མང་པོ་བསྡད་ཡོད་པ་མ་ཟད། འཛམ་གླིང་གི་གནས་ཚུལ་ཤེས་རྒྱ་ཆུང་ཞིང་སྲིད་དོན་གྱི་ཉམས་མྱོང་གང་ཡང་མེད། དེར་བརྟེན་ངས་ཐོག་མར་བཀའ་ཤག་ལ་རྒྱལ་དབང་གོང་མའི་ལུགས་གཉིས་འགན་བཞེས་དགུང་ལོ་བཅོ་བརྒྱད་ཙམ་ལ་བཞེས་པར་བརྟེན་ད་ལྟ་ལོ་ན་ཆུང་བས་འགན་འཁུར་མི་ཐུབ་ཚུལ་བརྗོད་པ་ཡིན། ཏཱ་ལའི་བླ་མ་སྐུ་ཕྲེང་སོ་སོའི་དབར་རྒྱལ་ཚབ་ཀྱི་དུས་ཡུན་རིང་པོར་ང་ཚོའི་གཞུང་གི་ཆབ་སྲིད་ཉམས་དམས་སུ་ཕྱིན་ཡོད་པ་དང་ཕྲན་ལོ་ན་ཆུང་སྐབས་ང་ཚོའི་གཞུང་ནང་མི་མཐུན་པའི་གནས་ཚུལ་བྱུང་ཞིང་ཆབ་སྲིད་སྐྱོང་སྟངས་ཀྱང་ཉམས་རྒུད་གྱུར་ཏེ་མི་ཕལ་ཆེ་བས་འགན་དབང་ལ་གཡོལ་ཐབས་བྱེད་པའི་དུས་ཤིག་ཏུ་སླེབས་ཡོད། ད་ཆ་བཙན་འཛུལ་གྱི་ཉེན་ཁའི་འོག་ང་ཚོའི་ཆིག་སྒྲིལ་དགོས་མཁོ་སྔར་ལས་ཆེ་བ་བྱུང་བ་དང། ཡུལ་མི་ཚང་མས་མོས་བཀུར་བྱེད་ཡུལ་ནི་ཕྲན་ཙམ་ཡིན། ཕྲན་ནས་ཐེ་ཚོམ་བྱས་པར་བརྟེན་ཚོགས་ཆེན་འཚོགས་ཤིང་བཀའ་ཤག་གི་རེ་འདུན་ལ་ཚོགས་ཆེན་ནས་རྒྱབ་གནོན་བྱས་པར་བརྟེན་ང་ཚོའི་རྒྱལ་རབས་ནང་གི་གནས་ཚུལ་ཉེན་འགན་ཅན་དེ་འདྲའི་སྐབས་རང་གི་འགན་འཁུར་དང་དུ་མ་བླང་བར་འཇོག་ཐབས་མ་བྱུང་ཞིང། ཕྲན་ལོ་ན་ཆུང་ངུ་ཡིན་ཀྱང་ཆུང་ངུའི་དུས་སྐབས་དེ་རྒྱབ་བསྐྱུར་ཐོག་རང་ངོས་ནས་གང་ཐུབ་ཀྱིས་རང་གི་ལུང་པའི་འགོ་ཁྲིད་ཐོག་ནུས་ཤུགས་ཅན་གྱི་རྒྱ་དམར་གྱི་ཁ་ཡ་བྱེད་པའི་འགན་ཁུར་དེ་བློ་གཡེང་དང་བཅས་ལེན་དགོས་བྱུང། ལུགས་སྲོལ་ལྟར་གྱི་མཛད་སྒོ་བྱས་ཏེ་དབང་ཆ་ཚང་མ་གླང་ཕྲན་གྱི་མིང་ཐོག་ནས་དྲིལ་བསྒྲགས་ཀྱིས་བོད་ནང་བཙོན་པ་ཡོད་ཚད་གློད་བཀྲོལ་རང་དབང་དུ་བཏང་བ་ཡིན། སྐབས་དེར་ཕྲན་གྱི་གཅེན་པོ་རྒན་ཤོས་ཤར་ཕྱོགས་ནས་ལྷ་སར་འབྱོར། ཁོང་ནི་ང་ཚོ་སྐྱེས་སའི་གྲོང་གསེབ་ཉེ་འཁོར་སྐུ་འབུམ་དགོན་པའི་མཁན་པོ་གནང་དུ་ཕེབས། རྒྱ་མིའི་དབང་འོག་ཁོང་མཁན་པོ་གནང་སའི་ས་ཁུལ་དེར་ཅང་ཀའེ་ཤེག་གཞུང་གི་སྤྱི་ཁྱབ་མ་པུ་ཧང་གི་དབང་ཆ་ཤོར་བ་དང་གཞུང་གསར་པ་རྒྱ་དམར་གྱི་དཔུང་དམག་འབྱོར་བ་གཅེན་པོས་གཟིགས་ཡོད་པ་རེད། ཁོང་ནས་ཟིང་འཁྲུག་དང་བཙན་གནོན་དངངས་སྐྲག་ཅན་གྱི་གནས་ཚུལ་ལོ་གཅིག་གཟིགས་པ་དེའི་ནང་རྒྱ་དམར་ཚོས་བརྗོད་གསལ་དུ། ང་ཚོས་མི་མང་སྐྱོང་བ་དང་ཆོས་དད་རང་དབང་སྤྲོད་ཆེད་ཡོང་ཚུལ་བརྗོད་བཞིན་དུ་ཆོས་ཀྱི་དབང་ཆ་འཕྲོག་པ་དང་རང་ཉིད་སྲུང་སྐྱོབ་དམ་འཛིན་འོག་ཏུ་བཞག་སྟེ་དམར་པོའི་ལྟ་སྤྱོད་སློབ་སྦྱོང་མུ་མཐུད་དུ་གནང་དགོས་བྱུང། མཐར་རྒྱ་མིས་ཁོང་ལ་བརྗོད་རིགས་སུ་བོད་རྒྱ་ནག་གི་ཆ་ཤས་ལ་བརྟེན་ང་ཚོས་བོད་ཡོངས་རྫོགས་བླངས་ཏེ་བོད་གུང་ཁྲན་རིང་ལུགས་སུ་བསྒྱུར་རྒྱུ་ཡིན་ལུགས་བརྗོད་ཅིང། དེ་ནས་ཁོང་ལྷ་སར་རྒྱ་དམར་གྱི་སྐུ་ཚབ་ལྟ་བུར་བཏང་སྟེ་ང་དང་ངེད་གཞུང་རྒྱ་དམར་གྱི་དབང་འོག་ཏུ་བཞུགས་རྒྱུའི་འབོད་སྐུལ་བྱེད་དགོས་མངགས་འདུག་གལ་སྲིད་ཁོང་ནས་ལས་དོན་དེ་བསྒྲུབས་ན་བོད་ཀྱི་གོ་མིང་མཐོ་བ་ཞིག་སྤྲོད་རྒྱུའི་ཁས་ལེན་བྱས་འདུག་པར་ཁོང་གིས་དེ་ལྟར་ཡོང་མིན་བརྗོད་ཀྱང། དེ་ལ་མཐའ་བཀག་བྱས་ན་སྲོག་ཉེན་ཡོད་པར་མཐོང་བ་མ་ཟད། རྒྱ་མིའི་འཆར་དོན་རྣམས་ཕྲན་ལ་བརྗོད་དགོས་པ་ཁོང་གི་ལས་འགན་ཡིན་པ་ཡང་དྲན་ཏེ་དེ་ལ་མོས་མཐུན་བྱེད་ཁུལ་བྱས་འདུག་དེས་རྒྱ་མིའི་མིག་འོག་ནས་ཐར་ཏེ་ལྷ་སར་འབྱོར་རྗེས་རྒྱ་མིའི་ཉེན་ཁ་ཇི་ཡོད་ང་ཚོར་ཞིབ་གསལ་གསུང་གི་འདུག་སྐབས་དེར་བོད་དོན་འདི་དག་བཀའ་ཤག་ནས་མཉམ་འབྲེལ་རྒྱལ་ཚོགས་སུ་ཞུས་འབྲས་སྒུག་སྡོད་རིང་ངའི་བསམ་པར། ཐོག་མའི་ལས་དོན་ནི་རྒྱ་གར་གྱི་སློབ་སྟོན་ལྟར་ཞི་མོལ་འགྲིག་ཐབས་བྱ་རྒྱུ་དང་རྒྱ་མི་ནས་གནོད་སྐྱེལ་ཇེ་ཆེར་མ་བཏང་གོང་ཞི་གྲོས་ཡོང་ཐབས་བྱས་ན་སྙམ་སྟེ། ཆབ་མདོའི་དམག་དཔོན་བརྒྱུད་རྒྱ་ནག་གཞུང་ལ་ཡི་གེ་བཏང་བའི་ནང་ང་ལོ་ན་མ་སོན་བར་བོད་དང་རྒྱ་ནག་བར་ལ་འབྲེལ་ལམ་སྡུག་པོ་བྱུང་ཡང་ད་ཆ་ཕྲན་རང་ནས་ལས་འགན་བླངས་པར་བརྟེན་རང་རེའི་བར་སྔར་གྱི་མཛའ་གྲོགས་འབྲེལ་ལམ་བཟང་པོ་བསྐྱར་གསོ་བྱེད་འདོད་ཡོད་ལུགས་དང། བོད་དམག་འཛིན་བཟུང་བྱས་པ་རྣམས་ཕྱིར་སློག་དགོས་པ། རྒྱ་དམག་བོད་སར་བཙན་འཛུལ་བྱས་པ་རྣམས་ཕྱིར་འཐེན་དགོས་ལུགས་བརྗོད་པ་ཡིན། སྐབས་དེར་གནས་ཚུལ་ཉེན་འགན་ཅན་དེར་མི་མང་གི་བསམ་ཚུལ་ཇི་ཡོད་ཤེས་རྟོགས་ཆེད་བཀའ་ཤག་ནས་ཚོགས་ཆེན་ཞིག་བསྡུ་འགུག་བྱས་ཤིང་ཚོགས་འདུའི་བརྗོད་དོན་ལ་རྒྱ་ནག་བཅིངས་འགྲོལ་དམག་ནས་ནམ་ཞིག་ལྷ་སར་བཙན་འཛུལ་བྱེད་རྒྱུར་བརྟེན་ངེད་ལུས་སྲོག་ལ་ཉེན་འགན་མི་འབྱུང་ཆེད་གྲོ་མོར་འགྲོ་སྐྱོད་དགོས་པའི་རེ་འདུན་བཏོན་བྱུང། སྐབས་དེར་རང་ངོས་ནས་མི་མང་ལ་རོགས་རམ་གང་ཐུབ་བྱས་ཏེ་སྡོད་འདོད་ལས་འགྲོ་རྒྱུར་འདོད་པ་མེད་སྟབས་རེ་འདུན་དེ་ལ་འདོད་བབ་མ་བྱུང་ན་ཡང་བཀའ་ཤག་ནས་བརྗོད་ནན་ཆེ་བར་བརྟེན་མཐར་ཐུག་ཁོང་ཚོའི་རེ་འདུན་ལ་ཉན་འཇོག་བྱས་པ་ཡིན། བསམ་ཚུལ་མི་འདྲ་བ་ཡང་ཡང་ཡོང་གི་ཡོད་པ་དཔེར་ན་ངའི་རང་བཞིན་གྱི་བསམ་ཚུལ་ལ་ངེད་རང་ན་གཞོན་གཟུགས་ཐང་ཞིག་ཡིན་གཤིས་མི་མང་ལ་དཀའ་ངལ་ཇི་ལྟར་བྱུང་རུང་རང་གི་བགོ་སྐལ་མཉམ་དུ་མྱོང་འདོད་ཡོད་ཀྱང་བོད་མི་ཚོས་ཏཱ་ལའི་བླ་མའི་སྐུ་སྲོག་ནི་ཤིན་ཏུ་རྩ་ཆེར་འཛིན་ཞིང། ངས་རང་ཉིད་ལ་སྲུང་སྐྱོབ་བྱེད་རྒྱུའི་བསམ་པ་ལས་ཆེས་ལྷག་པ་མི་མང་ནས་བདག་གཅེས་བྱེད་ཀྱི་ཡོད་པ་རེད། དེར་བརྟེན་ངས་འགྲོ་རྒྱུའི་གྲ་སྒྲིག་བྱས་ཤིང་མ་ཐོན་གོང་སྲིད་བློན་གཉིས་བསྐོས་པའི་གཅིག་སེར་མོ་བ་བློ་བཟང་བཀྲ་ཤིས་དང་གཅིག་ནི་ལོ་མང་གཞུང་དོན་བྱས་པའི་ཉམས་མྱོང་ཅན་ཀླུ་ཁང་པ་ཡིན། ཁོང་གཉིས་ལ་དབང་ཆ་ཚང་མ་སྤྲད་དེ་འགན་འཁུར་མཉམ་དུ་ལེན་བཅུག་ཐོག་དོན་གལ་ཤིན་ཏུ་ཆེན་པོའི་རིགས་མ་གཏོགས་ངོས་ལ་དྲི་བསྡུར་མ་དགོས་ཞེས་མངགས་པ་ཡིན། ལོ་བཞི་བཅུའི་གོང་རྒྱ་མིའི་བཙན་འཛུལ་སྐབས་ཏཱ་ལའི་བླ་མ་ཇི་ཕེབས་ལྟར་གནས་ཚུལ་ཐབས་རྡུགས་བྱུང་ན་ངོས་རྒྱ་གར་དུ་འགྲོ་དགོས་ཡོང་རྒྱུར། ངེད་ཀྱི་མཛོད་སྦུག་ནས་གསེར་དངུལ་ཕྲན་བུ་གཏོང་དགོས་ཞེས་བཀའ་བློན་ཚོའི་བསམ་ཚུལ་ལྟར། གསེར་ཕྱེ་ལེབ་དང་དངུལ་ས་ཕག་གང་ཙམ་ལྷ་ས་ནས་འབྲས་ལྗོངས་སུ་བཏང་སྟེ་ལོ་དགུའི་རིང་བཞག་པ་དེ་མཐར་ང་ཚོར་དགོས་མཁོ་ཆེན་པོ་བྱུང། མཉམ་འབྲེལ་རྒྱལ་ཚོགས་ཚོགས་ཆེན་ནས་བོད་དོན་སྐོར་གོ་བསྡུར་མི་བྱེད་པའི་གནས་ཚུལ་སྡུག་པོ་ཞིག་གོ་ཐོས་བྱུང་བས་ང་ཚོ་བློ་ཕམ་གྱི་གནས་སུ་གྱུར། མཉམ་འབྲེལ་རྒྱལ་ཚོགས་ནི་བདེན་པའི་གནས་ཡུལ་ལྟ་བུར་ཡིད་ཆེས་བྱེད་བཞིན་ཡོད་ཀྱང་དབྱིན་ཇིའི་བརྗོད་རྗེས་སུ་འབྲངས་ཏེ་བོད་དོན་སྣང་མེད་དུ་བཞག་པ་ནི་ཧ་ལས་པའི་བྱ་བཞག་ཡིན། དབྱིན་ཇི་དང་ང་ཚོ་སྔར་ནས་འབྲེལ་བ་ཡུན་རིང་བྱུང་ཞིང། དབྱིན་གཞུང་གི་ལས་བྱེད་ཤེས་ཡོན་ཅན་མང་པོའི་ས་ནས་ང་ཚོར་ཕན་ཐོགས་ཀྱང་ཆེན་པོ་བྱུང་ཡོད། ང་ཚོ་དབང་ཆ་ཚང་མ་ཡོད་པར་ཆ་འཇོག་དང་ཆིངས་ཡིག་མཉམ་འཇོག་བྱེད་མཁན་ཡང་དབྱིན་ཇི་ཡིན། ད་ཆ་དབྱིན་ཇིའི་སྐུ་ཚབ་ནས་རྒྱལ་སྤྱིའི་ནང་ང་ཚོའི་གནས་སྟངས་ལ་དོགས་འཆར་གྱིས་བོད་ནང་རྒྱ་མི་མེད་པར་ལོ་སུམ་ཅུ་སོ་བརྒྱད་ཙམ་ཕྱིན་ཀྱང། ད་དུང་རྒྱ་མིའི་ཁོངས་གཏོགས་མིན་ནམ་སྙམ་པ་ལྟ་བུའི་བརྗོད་ཚུལ་བཏོན་པ་དང་དེ་བཞིན་རྒྱ་གར་སྐུ་ཚབ་ཀྱི་རྣམ་འགྱུར་ཀྱང་བློ་ཕམ་འོས་པ་ཞིག་རེད། རྒྱ་གར་གྱི་བརྗོད་དོན་ལ་རྒྱ་ནག་དང་བོད་དབར་ཞི་འགྲིག་ངེས་པར་ཡོང་རྒྱུ་དང་ནང་གི་རང་དབང་ཡང་བརྟན་པོ་བཟོ་ཐུབ། དེའི་ཐབས་ལམ་བཟང་ཤོས་ནི་རྒྱལ་ཚོགས་ཚོགས་ཆེན་ནང་གོ་བསྡུར་བྱེད་རྒྱུ་འཐེན་དགོས་ཚུལ་བརྗོད་འདུག། གོང་དུ་བརྗོད་གསལ་སུས་ཀྱང་དྲག་པོའི་རོགས་རམ་མི་བྱེད་པར་གསར་འགྱུར་དེ་ལས་ཀྱང་ད་ལྟའི་གནས་ཚུལ་དེ་ལ་བློ་ཕམ་ཆེ་བ་བྱུང་ཞིང། ང་ཚོའི་གྲོགས་པོ་ཚོས་བདེན་རྒྱབ་ཞུ་འབོད་བྱེད་རྒྱུར་ཡང་རོགས་རམ་མ་བྱས་པར་ང་ཚོ་རྒྱ་ནག་བཅིངས་འགྲོལ་དམག་མིའི་མདུན་དུ་སྐྱུར་འཇོག་བྱས་པ་རེད། ད་ཆ་ལོ་རྒྱུས་ལ་བལྟས་ན་ང་ཚོ་དཀའ་ངལ་དེ་ལྟ་བུར་ཚུད་པ་ལ་ང་ཚོ་རང་གི་སྲིད་ཇུས་ཀྱིས་གྲོགས་རམ་ཇི་བྱས་ཀྱང་གསལ་པོ་མཐོང་ཐུབ། ཕྱི་ལོ་གཅིག་སྟོང་དགུ་བརྒྱ་བཅུ་གཉིས་ལོ་ང་ཚོ་རང་དབང་རང་བཙན་གཙང་མ་ཐོབ་པའི་སྐབས་སུ་རང་ཉིད་གཅིག་པུར་སྡོད་རྒྱུ་དེར་འདོད་ཁེངས་བྱུང་སྟེ། ང་ཚོ་རང་དབང་རང་བཙན་ཡིན་པ་དེ་ཕྱི་རྒྱལ་ལ་ཁྲིམས་དོན་ཁུངས་སྐྱེལ་དགོས་ཀྱི་ཡོད་པའི་བསམ་བློ་འཁོར་བ་མ་བྱུང། ང་ཚོར་གནས་ཚུལ་སྡུག་པོ་དེ་ལྟར་མ་བྱུང་གོང་ང་ཚོ་རྒྱལ་ཁབ་ལྷན་ཚོགས་སམ་མཉམ་འབྲེལ་རྒྱལ་ཚོགས་ནང་ཞུགས་འདོད་བརྗོད་པའམ་ཡང་ན་རྒྱལ་ཁབ་ཆེ་ཁག་འགའ་ཤས་ལ་ང་ཚོའི་ཆེ་གྲས་སྐུ་ཚབ་བཏང་ཡོད་ན་ང་ཚོར་དབང་ཆ་ཚང་མ་ཡོད་པ་དེ་དག་ཚང་མས་ཁས་ལེན་རྩོད་མེད་དུ་བྱེད་རྒྱུ་ཡིན་པ་ལ་ཡིད་ཆེས་གཙང་མ་ཡོད་པ་མ་ཟད། བོད་ཀྱི་བདེན་དོན་གསལ་པོ་དེ་དག་སྔར་དུས་གནས་ཚུལ་ཐ་དད་སྐབས་བཞག་པའི་ཆིངས་ཡིག་རྙིང་པ་ཚོར་དྲན་སྐུལ་གོ་བསྡུར་བྱེད་པའི་སྒྲིབ་གཡོགས་དེ་འདྲར་ཚུད་མི་ཐུབ། འཛམ་གླིང་དེ་དག་ཆེས་ཆུང་ངུར་གྱུར་ཏེ་མི་རིགས་སུ་ཞིག་ཡིན་ཡང་གཞན་ལ་འཚེ་གནོད་མེད་པར་སྔར་བཞིན་རང་ཉིད་གཅིག་པུར་སྡོད་ཐབས་མེད་པའི་སློབ་སྦྱོང་དང་ཉམས་མྱོང་ང་ཚོར་དཀའ་སྦྱོང་ཆེན་པོའི་ངང་བྱུང་བ་རེད། ད་ཆ་ཕན་ཚུན་ཞི་མོལ་ཐོག་ནས་འགྲིག་ཐབས་ལས་བྱེད་ཐབས་གཞན་མེད་པར་བརྟེན་ང་ཕོད་ལ་ཁོང་གིས་ཞུ་མོས་ལྟར་ང་ཚོའི་དབང་ཆ་སྤྲོད་གཏན་འཁེལ་ཏེ་ང་ཕོད་ནས་ལྷ་སར་བཏང་བའི་དཔོན་རིགས་གཅིག་ལ་ང་དང་ངའི་བཀའ་ཤག་གིས་ཕྱིར་ལན་བསྐུར་བའི་ནང། རྒྱ་དམག་ད་ལྟ་ཡོད་ས་ལས་ལྷག་ཡོང་རྒྱུ་མེད་པ་གཞི་རྩར་བཟུང་སྟེ་གྲོས་མོལ་བྱ་དགོས་མངགས་ཡོད། ང་ཚོའི་བསམ་ཚུལ་ལ་ལྷ་སའམ་རྒྱ་ནག་གི་དམག་མི་ཡོད་ས་ཆབ་མདོར་གྲོས་མོལ་བྱ་རྒྱུ་ཡིན་ཡང། རྒྱ་གར་ནང་ཡོད་པའི་རྒྱ་མིའི་སྐུ་ཚབ་ནས་གྲོས་མོལ་བྱེད་པར་པེ་ཅིང་དུ་འགྲོ་དགོས་བརྗོད་སྟབས། ང་ཕོད་ཀྱི་རོགས་སུ་མི་སྣ་བཞི་བསྐོ་བཞག་བྱས་ཏེ་ཁོང་ཚོ་པེ་ཅིང་དུ་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་གི་ལོ་མགོར་འབྱོར་བ་རེད། འཕྲོས་དོན་ཐེངས་རྗེས་མའི་ནང་གསན་གནང་ཡོང་བ་ཞུ།